ཨ་ཐ་ཁྱོད་ནི་དགའ་དྲན་དེ་དུས་སུ་ཁས་ལེན་རེ་བྱས། དམིགས་རྟེན་ཕར་ཤོར་སོང་བ་ནི་ད་རྒོད་པ་རགས་པ་ཅི། ད་དམིགས་རྟེན་མ་ཤོར་བ་ལ་ཡང་དེ་ནི་ང་རང་གི་འཁྱག་པ་འོག་ནས་ཆུ་རྒྱུ་བ་ནང་བཞིན་ནོ། དེ་ནི་དམིགས་རྟེན་ཡིད་ཀྱིས་མ་ཤོར་བ་ལ་སེམས་ཀྱི་ཟུར་ཙམ་གཅིག་གིས་ད་འུ་འདྲ་ཆགས་འོང་གི་དེ་ནི་འོ་ག་རེ་ཟེར་གྱི་འདི་ནི་ཡུལ་ཡིད་དུ་འོང་ཞིག་ལ་འཕྲོ་ཞིག་འདུག་ན་དེ་ནི་རྒོད་པ་ཕྲ་མོ་ཟེར། ད་ད་ད་རྒོད་པ་ཡིན་ཙང་འདོད་ཆགས་དབང་གིས་འཕྲོ་ཞིག་འུར་བ་ད་སེམས་ཀྱི་ཟུར་ཙམ་གཅིག་གིས་དེ་ནི་འོ་ག་རེ་ཟེར་གྱི་འདི་ནི་འདོད་ཆགས་དབང་གིས་ཡིད་དུ་འོང་གི་ངོ་བོ་ལ་འཕྲོ་འདུག།

སེམས་ནི་བྱིང་ངམ་བྱིང་དུ་དོགས་པར་མཐོང་ན་ཞེས་གསུངས་པའི་ཕྱིར་དང་དགོངས་འགྲེལ་ལས་ཀྱང། གལ་ཏེ་རྨུགས་པ་དང་གཉིད་ཀྱིས་བྱིང་བའམ་སྙོམས་པར་འཇུག་པའི་ཉེ་བའི་ཉོན་མོངས་པ་གང་ཡང་རུང་བས་ཉོན་མོངས་པར་གྱུར་ན་དེ་ནི་ནང་དུ་དེ་ནི་ནང་དུ་སེམས་རྣམ་པར་གཡེང་བ་ཡིན་ནོ་ཞེས་རྨུགས་པ་དང་གཉིད་ཀྱི་དུས་སུ་སེམས་ནི་བྱིང་ན་ནང་གི་རྣམ་གཡེང་དུ་གསུངས་པའི་ཕྱིར་རོ། ཀུན་བཏུས་ལས་ཀྱང་བྱིང་བ་ཉེ་ཉོན་གྱི་རྣམ་གཡེང་གཙོ་བོར་བཤད་མོད་ཀྱང།

དེ་ནས་འཛིན་སྟངས་འཕངས་དམའ་བ་འཛིན་སྟངས་འཕངས་དེ་ནས་དམའ་བ་སོགས་པ་རྣམས་བཀག་ནས་དམིགས་པ་གསལ་བ་དང་འཛིན་སྟངས་གྲིམས་པ་གཉིས་ཚང་དགོས་ཀྱི་ཡུལ་གསལ་བ་ཙམ་དང་ཡུལ་ཅན་གྱི་དེ་ནས་དྭངས་ཆ་ཙམ་གྱིས་ནི་མི་ཆོག་གོ་བཀག་གསལ་ཆ་ངར་མེད་ན་དེ་ནི་ཡང་བྱིང་བ་ཕྲ་མོ་ལ་འགྲོ་བ་རྒོད་པ་རིག་པ་སླ་ལགས་སོ། བྱིང་བ་གོང་དུ་བྱུང་བ་བྱིང་བ་ནི་ཡང་གསལ་པོར་དེ་ནས་ངོས་ལ་མ་བཟུང་བས་དེ་ནི་ཤེས་དཀའ་བ་ནང་བཞིན་ཤིན་ཏུ་གལ་ཆེ་བ་ཡང་སྣང་སྟེ་འདི་ལ་སྣང་སྟེ་འདི་ལ་ཏིང་ངེ་འཛིན་སྐྱོན་མེད་དུ་འཁྲུལ་ས་ཆེ་བར་སྣང་བའི་ཕྱིར་བྱིང་བ་ཕྲ་མོ་ལ་སྒོམ་དུ་འཁྲུལ་ནས

སྒོམ་རིམ་ཕྱི་མ་གཉིས་ལས་འདི་ནི་སེམས་བྱིང་ངམ་བྱིང་དུ་དོགས་པར་མཐོང་ན་ཞེས་པ་དང་སེམས་ནི་རྒོད་པའམ་རྒོད་དུ་དོགས་པར་མཐོང་ན་ཞེས་གསུངས་པའི་ཕྱིར་རོ། དེ་ལྟ་བུའི་ཤེས་པ་དེ་ལྟ་བུའི་ཤེས་བཞིན་མ་སྐྱེས་ཀྱི་བར་དུ་ནི་འདི་ནས་འདི་ཡི་བར་དུ་བྱིང་རྒོད་མེད་པའི་སྒོམ་སྐྱོན་མེད་བྱུང་ངོ་ཞེས་ཐག་བཅད་ཀྱང་དེ་ནི་གདེང་དུ་མི་འགྲོ་སྟེ་བྱིང་རྒོད་བྱུང་ཡང་ངེས་པར་མི་ནུས་པའི་ཕྱིར་ཏེ་ཤེས་བཞིན་ཡང་སྟོབས་ལྡན་ནི་མ་སྐྱེས་པའི་ཕྱིར་རོ། དེ་ལྟར་ཡང་དབུས་མཐའ་ལས

དྲན་པ་ཉེ་བ་དྲན་པ་ཉེ་བར་གནས་པ་ཤེས་བཞིན་དང་ལྡན་པར་འགྱུར་རོ་དེའི་ཕྱིར་དྲན་པ་མ་བརྗེད་པར་གྱུར་ན་ཞེས་བྱ་བ་སྨོས་ཏེ་ཞེས་གསུངས་སོ། རྒྱུ་གཅིག་ནི་ཤེས་བཞིན་སྐྱོང་ལུགས་ཐུན་མོང་མ་ཡིན་པ། རྒྱུ་གཅིག་ནི་ཤེས་བཞིན་གྱི་སྐྱོང་ལུགས་ཐུན་མོང་མ་ཡིན་པ་ཡིན་ཏེ་དེ་ནི་སེམས་ལ་ལྷའི་སྐུ་སོགས། དེ་ནི་གཟུང་བའི་དེ་ནི་རྣམ་པ་ལ་དམིགས་པའམ་མྱོང་བ་དེ་ནི་ནི་རིག་ཙམ། མྱོང་བ་མྱོང་བ་འདི་ནི་རིག་དང་གསལ་ཙམ་སོགས་འཛིན་པའི་དེ་ནི་རྣམ་པ་ལ་དེ་ནི་དམིགས་ནས་སྔར་བཤད་པ་བཞིན་དུ་དྲན་པ་བསྟེན་པའི་ངང་ནས་དེ་ལས་གཞན་དུ་དེ་ནི་འཕྲོ་མི་འཕྲོ་ལ་བྱ་ར་ཐུ་རེ་བྱས་ནས་སེམས་འཛིན་པ་ཡིན་ཏེ་དེ་ནི་ཤེས་བཞིན་སྐྱོང་བའི་གནད་དུ་བཟུང་ངོ། དེ་ལྟར་ཡང་སྤྱོད་འཇུག་ལས་ལུས་དང་སེམས་ཀྱི་གནས་སྐབས་ལ་ཡང་དང་ཡང་དུ་བརྟག་བྱ་བ་དེ་ཉིད་ཁོ་ན་མདོར་ན་ཤེས་བཞིན་བསྲུང་བའི་མཚན་ཉིད་ཅེས་གསུངས་པ་ལྟར་རོ་དེས་ན་འདིས་ནི་བྱིང་རྒོད་སྐྱེ་བའི་གྲབས་བྱེད་པ་ནས་རིག་པའི་ཤེས་བཞིན་སྐྱེ་ལ།

ངོ་བོ་དེ་ནི། ད་བྱུང་བ་ངོ་ཤེས་ནས་དེ་ནི། ངོ་བོ་དེ་ནི་དེ་སྤོང་བ་ལ་དེ་ནི་སེམས་མངོན་པར་འདུ་བྱེད་ཀྱི་སེམས་སེམས་པ་ཞིག་ལ། གོ་དགོས་པ་རེད། འོ་ན་དེ་ལྟར་ན་བྱིང་རྒོད་ཀྱི་དེ་ལྟར་བྱིང་རྒོད་སྤོང་བ་ལ་སེམས་མངོན་པར་བསྐུལ་ནས་དེ་ནི་བྱིང་རྒོད་འགོག་ཚུལ་ཅི་འདྲ་བ་ཞིག་བྱེད་ཅེ་ན། འདི་ལ་སེམས་ནི་བྱིང་བ་ནི་ཧ་ཅང་ནང་དུ་སྡུད་དྲགས་ནས་དེ་ནི། དམིགས་པའི་འཛིན་སྟངས་ཤོར་བ་ཡིན་པས་དེ་ལ་ནི་དེ་ནི་སེམས་ནི་ཕྱི་ལ་འཕྲོ་བའི་དུས་ལ་རྒྱུར་གྱུར་པ་དགའ་བའི་དངོས་པོ་ཡིད་ལ་དེ་ནི་སངས་རྒྱས་ཀྱི་སྐུ་ཤིན་ཏུ་མཛེས་པ་ལྟ་བུ་ཡིན་གྱི།